ད་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བཞི་དང་ཉི་ཤུ་རྩ་དྲུག་བཅས་ཉིན་གྲངས་གཉིས་ཀྱི་རིང་ལ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་གྱི་ཉེ་འདབས་ལ་ཆགས་པའི་རྭ་རྒྱ་ཐེག་ཆེན་གླིང་དུ་ཐེངས་དང་པོ་བོད་ཀྱི་ཉིན་མོ་ཞེས་པའི་དུས་སྟོན་ཞིག་གོ་སྒྲིག་གནང་གི་ཡོད་རེད། ད་ཐེངས་འདིའི་དུས་སྟོན་གྱི་སྐུ་མགྲོན་གཙོ་བོ་དེ་སྐྱབས་རྗེ་ཨ་ཀྱཱ་རིན་པོ་ཆེ་རེད་འདུག་ཨ་ནི་དེ་ག་ནང་བཞིན་ཐེངས་འདིའི་དུས་སྟོན་སྐབས་སུ་ས་གནས་བོད་མི་གང་འཚམ་འདུ་འཛོམས་གནང་སྟེ་ད་ཅི་སྐད། བོད་མི་གཙོས་ཀྱི་གཞས་སྣ་འཁྲབ་སྟོན་བྱས་པ་མ་ཟད་ས་གནས་ཀྱི་བོད་ཕྲུག་ཚོས་བོད་ཀྱི་ཡིག་གཟུགས་བྲིས་ཀློག་བྱ་རྒྱུ་དང་དེ་ག་ནང་བཞིན་བོད་ཀྱི་རིག་གཞུང་གི་འགྲེམས་སྟོན་སོགས་ཀྱི་ལས་རིམ་མང་པོ་ཞིག་གོ་སྒྲིག་བྱས་ཡོད་རེད། ད་ཐེངས་འདིའི་ལས་རིམ་ནང་ལ་རྭ་རྒྱ་ཐེག་ཆེན་གླིང་གི། དབུ་འཛིན། སྐྱབས་རྗེ་ཤིང་བཟའ་རིན་པོ་ཆེ་ལ་དུས་སྟོན་འདི་གོ་སྒྲིག་བྱེད་དགོས་དོན་ག་རེ་ཡིན་པ་དང་དེ་ག་ནང་བཞིན་རྭ་རྒྱ་ཆོས་ཚོགས་སྐོར་ལ་གནད་འདྲི་ཁག་ཅིག་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་འདི་རྗེས་སུ་དུས་ཚོད་ཁོམ་པ་བྱུང་ན་དུས་སྟོན་གོ་སྒྲིག་གནང་མཁན་ཡང་བཀྲ་ཤིས་ལགས་ལ་གནད་འདྲི་ཁག་ཅིག་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། སྐྱབས་རྗེ་ཤིང་བཟའ་རིན་པོ་ཆེ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་བཀའ་འདྲི་ཞུ་ཡ་དང་པོ་དེ་རིན་པོ་ཆེ། གཅིག་བོད་ཀྱི་དུས་སྟོན་ཞེས་པ་ཅིག་ད་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་ལ་ཡང་ཅིག་རྭ་རྒྱ་ཆོས་ཚོགས་ཀྱིས་གོ་སྒྲིག་བྱས་པ་ཐེངས་དང་པོ་དེ་རེད་འདུག་དེ་རིང་གི་དུས་སྟོན་དེ་གོ་སྒྲིག་བྱེད་དགོས་དོན་འདྲ་བོ་ཅིག་གཙོ་བོ་ག་རེ་ཡིན་ན་རྣམ་པ་ཚོ་གི་དགོས་པ་དམིགས་ཡུལ་ག་འདྲ་ཅིག་ལ་གཞིགས་ནས་དུས་སྟོན་དེ་གོ་སྒྲིག་གནང་བ་ཅིག་ཆགས་ཀྱི་ཡོད་རེད། འོ་ལགས་སོ་བཀྲ་ཤིས་བདེ་ལེགས། ད་ནི་ད་ང་ཚོ་ད་ལྟ་འདི་བོད་ཀྱི་ཉིན་མོ་ཟེར་ཡ་བྱས་ཡོད་ད་ད་ལོ་ནི་གསུམ་ནི་ཨ་ནི་གཅིག་གོ་བསྒྲིགས་བྱས་ནས་དེ་རིང་ཉིན་དང་པོ་དེ་ཆགས་ཡོད་རེད་ཨ་ནི་དེ་རིང་དེ་ཨ་ཀྱཱ་རིན་པོ་ཆེ་དམིགས་བསལ་སྐུ་མགྲོན་ལ་གདན་འདྲེན་གནང་ནས་ཨ་ནི་རིན་པོ་ཆེ་ད་ནང་ཞོགས་ཀས་མཛད་སྒོ་ལ་ཕེབས་ཡ་དེ་འདྲ་རེད་ད་ཡིན་ནའང་གཙོ་བོ་ང་ཚོ་ད་ལྟ་གི་འདི།

ཀིརྟི་ཨ་ནི་བཀྲ་ཤིས་རྣམ་རྒྱལ་ཁོ་རང་ཚོ་ལ་ད་དྭང་བླངས་ཀྱི་དེ་འདྲ་གཅིག་ཁྱེད་རང་ཚོ་གོ་བསྒྲིགས་ཅིག་ཐུབ་ས་རེད་པས་ལབ་ནས་ནི་ཁོ་རང་ཚོ་ངེད་ནས་ཡིན་དང་ཡིན་ལབ་ནས་ད་དེ་འདྲ་གོ་བསྒྲིགས་ཅིག་ཅིག་ནི་ད་ཅིག་ལོ་རྟག་པར་བོད་ཀྱི་ཉིན་མོ་ཟེར་ཡ་ཅིག་འཚོགས་ཐུབ་ན་བསམ་སོང་ད་འཚོགས་དགོས་ཡ་དེ་ད་ད་ཞུས་པ་ནང་བཞིན་ད་ཅིག་མ་འོངས་པ་ན་བོད་པ་གི་ཅིག་རིག་གནས་དེ་ད་ང་ཚོ་ཅིག་དགོན་པ་ཁག་དང་ཆོས་ཚོགས་ཁག་ཡིན་ན་ནམ་རྒྱུན་ཆོས་ཕྱོགས་མཛད་རིམ་དེ་འགྲོ་བསྡད་ཡོད་པ་ཅིག་ཡིན་པ་རེད་ད་དེ་ང་ཚོ་བོད་པ་མ་ཡིན་པའི་ཕྱི་རྒྱལ་ཁག་ལ་ཆོས་ཚོགས་ཁག་ད་མཛད་རིམ་འགྲོ་དགོས་བ་རེད་དེ་ནང་གི་བོད་ཀྱི་སྐད་ཡིག་དེ་འདྲ་འཁྲིད་དགོས་བ་རེད་ད་ཡིན་ནའང་བོད་ཀྱི་འཚོ་བ་ཁོ་རང་ད་ད་ལྟ་ང་ཚོ་འདྲ་བོ་གཅིག་ན་དེ་རིང་བོད་པ་གི་གུར་འདྲ་བོ་རྒྱབ་ཨ་ནི་དེ་ནང་བཞིན་བོད་པ་གི་གཅིག་རིག་གནས་ཉིན་རེའི་འཚོ་བ་གི་ནང་གི་ད་གཅིག་ང་ཚོ་འུར་རྡོ་ཟེར་ཡ་འདྲ་བོ་དང་དེ་འདྲ་འདྲ་བོ་དེས་ད་ང་ཚོ་ད་ལྟ་ཅ་ལག་གང་འཛོམས་པ་དེ་གཅིག་ཕྲུ་གུ་ཚོ་ལ་ངོ་སྤྲོད་བྱས་ན་ཨ་ནི་ང་ཚོ་བོད་པ་གི་འཚོ་བ་དེ་ཕྲུ་གུས་ཧ་གོ་བ་རེད་བསམ་ནས་ཨོ་དེ་འདྲ་གི་དམིགས་ཡུལ་གཅིག་བྱེད་ཨ་ནི་ནི་བོད་པ་ཚོ་འཛོམས་འཛོམས་གཅིག་བྱེད་བ་ཐུབ་པ་ཡིན་ན་ཡག་པོ་འདུག་བསམ་ནས་ད་མ་འོངས་པ་ན་ཡིན་ན་བྱེད་ངེས་ད་ད

ཨ་ནི་དེ་འདྲའི་གི་ཅིག་ལས་རིམ་འདྲ་བོ་མ་འོངས་པ་ན་ཕལ་ཆེར་ཉི་མ་དེ་རིང་བ་བཏང་ནས་ཅིག་བྱུང་ན་བསམ་ཚུལ་འདྲ་བོ་དེ་འདྲའི་ཅིག་འཆར་གཞི་འདྲ་བོ་བཏང་གི་ཡོད། གཞི་གང་ད་ལྟ་དེ་རྭ་རྒྱ་དགོན་པ་དེ་བོད་པ་མང་ཆེ་ཅིག་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་བྱས་ད་རྒྱལ་སའི་མངའ་ཁུལ་ཟེར་དུས་ཙམ་པ་བོར་ཇི་ནི་ཡ་ཧྥེ་ཧྥེཀས་དང་ཨ་ནི་མེ་རི་ལེན་འདྲ་བོ་ནས་གང་འཚམ་རྒྱང་ཐག་རིང་པོ་འདྲ་བོ་ཡིན་པ་ཡིན་ནའང་དེ་རིང་ཅིག་ག་ཉིན་གྲངས་གཉིས་ཀྱི་དུས་སྟོན་ལ་བོད་པ་མཉམ་ཞུགས་བྱེད་མཁན་གང་འཚམ་མང་པོ་འདུག་འདྲ་བོ་ཅིག་བསམ་སོང་རིན་པོ་ཆེ་བོད་མི་ཚོ་གི་མཉམ་ཞུགས་བྱེད་ཕྱོགས་དེ་ཐད་ལ། ཐུགས་འདོད་བློ་ཁེངས་པ་འདྲ་ཅིག་བྱུང་སོང་གོང་བུ་དེ། ན། ད་དེ་དེ་རིང་ཡིན་ན་ད་ཞོགས་པའི་དེ་ལ་དཔེ་མང་པོ་ཕེབས་སོང། ཨ་འདི་ཡིན་འདི་ཡིན་ཅིག། ང་རང་དགའ་བོ་ཞེ་པོ་བྱུང་དགའ་བོ་ཞེ་པོ་བྱུང་ཨ་ཡ་རྒྱུ་མཚན་དེ་ད་བོད་པ་ཚོ་དེ་འདྲ་ལ་དོ་སྣང་ཡག་པོ་བྱེད་ཀྱི་འདུག་ཨ་ཕ་མ་ཚོ་ཡིན་ན་ལྷག་པར་དུ་དེ་འདྲ་ལ་དོ་སྣང་བྱེད་པ་ཡིན་ན་ཅིག་མ་འོངས་པ་ན་ང་ཚོ་ད་གོ་སྒྲིག་བྱེད་མཁན་ངོས་ནས་ཅིག་དངོས་གནས་བོད་པའི་ཅིག་རིག་གཞུང་དང་དེ་འདྲའི་སྒང་ལ་དོ་སྣང་བྱེད་ན་ཨེ་ང་ཚོ་གོ་སྒྲིག་བྱེད་མཁན་ངོས་ནས་དེ་ཚོ་གོ་སྒྲིག་བྱེད་བདེ་བོ་དང་དགའ་བོ་འདྲ་བོ་བྱེད་འདུག་དེ་མ་གཏོགས་ཡང་བོད་པ་ཚོ་གི་དོ་སྣང་ཞེ་པོ་མ་བྱས་པ་ཡིན་ན་ནི་གོ་སྒྲིག་བྱེད་མཁན་ཚོ་ངོས་ནས་ད་ད་དེ་འདྲའི་འདྲ་བོ་ཅིག་རེད་འདུག་བ་བསམ་ནས་ཡང་སེམས་ཤུགས་ཆག་ཡག་དང་དེ་འདྲ་ཡོང་གི་འདུག་བ། རེད་ད་རིན་པོ་ཆེ་གིས་ད་ལྟ་དམིགས་ཡུལ་གཙོ་བོ་གཅིག་དེ་བོད་ཕྲུག་ན་གཞོན་ཚོ་གི་བོད་ཀྱི་རིག་གཞུང་ལ་དོ་སྣང་ཡོང་ཡག་དབྱིངས་སླེབས་ཡག་སྦྱང་བ་ཡོང་ཡག་དེ་འདྲའི་ལ་དམིགས་པ་ཞིག་ཡིན་ས་རེད་དེ་བྱེད་དུས་ཙམ་པ་ཉིན་གྲངས་གཉིས་ཀྱི་ད་བོད་ཀྱི་དུས་སྟོན་གྱི་བྱེད་སྒོའི་ནང་ལ་ལས་རིམ་ག་རེ་འདྲ་ཅིག་བང་སྒྲིག་གི་རེད་ད་བོད་ཕྲུག་ཚོ་གི་ཆེད་དུ། བོད་ཕྲུག་ཚོའི་ཆེད་དུ་ད་ལྟ་ད་འདི་ཡི་སྤྱིར་བཏང་ཁ་སང་འདིར་ང་ཚོ་ད་ལྟ་གོ་སྒྲིག་བྱེད་ཡག་གི་ལས་རིམ་དང་འདུ་ཚོགས་ཚོགས་ཡ་ཆ་ཚང་ཨ་ནི་ཁོ་རང་ཚོ་མི་གཞི་དེ་ལ་ནི་གོ་སྒྲིག་ཁོ་རང་ཚོ་ངོས་ནས་ག་རེ་བྱེད་ན་གོ་སྒྲིག་བྱེད་ཆོག་ཟེར་ད་གོ་སྒྲིག་བྱེད་པའི་སྐབས་དེ་ལ་ཨ་ནི་གཙོ་བོ་དེ་ང་ཚོ་རྩེད་མོ་རྩེ་ཡ་དང་དེ་ཚོ་ཆ་ཚང་དེ་བོད་པ་གི་རིག་གནས་དང་བོད་པ་གི་ད་ང་ཚོ་ནམ་རྒྱུན་གི་གོམས་གཤིས་དང་དེ་ཚོ་མཐུན་པ་ཅིག་བཟོ་རོགས་བྱེད་ཟེར་ཨ་འདི་ཡིན་འདི་ཁོ་རང་ཚོ་གི་ད་གཅིག་བོད་པ་གི་རི་མོ་བྲི་ཡ་དང་ཨ་ནི་ཡང་གཅིག་བོད་པ་གི་ས་བཀྲ་དང་དེ་འདྲའི་ངོ་སྤྲོད་བྱེད་ཡ་དང་ད་དེ་འདྲའི་གི་ཅིག་ལས་རིམ་འདྲ་ཁ་ཤས་ཅིག་ད་ལྟ་ཁོ་ཚོ་གོ་སྒྲིག་བྱས་བྱས་ན་ཞིབ་ཚགས་པོ་དེ་ཁོ་རང་ཚོ་གི་ཡག་ཤེས་ཀྱི་རེད་ད་ང་ལ་ཅིག་བལྟས་འདི་ཡག་པོ་འདུག་བསམ་ཚུལ་འདྲ་བོ་བྱུང་སོང་དེ་ཁོ་རང་ཚོ་ད་ད་ལོ་ཉི་མ་གཉིས་རེད་དེའི་སྒང་ལ་ང་ཚོ་བྲེལ་བ་ཚ་བོ་འདྲ་ཅིག་པར་ར་འཁྱིལ་སོང་ད་ཡང་དེ་ལ་ཚོགས་འདུ་འཚོགས་ཡག་དང་དེ་འདྲའི་པར་ར་རེ་ནི་ཅིག་ད་ལོ་ལོ་དང་པོ་ཡིན་དེ་ལོ་དང་པོ་ལ་དཔག་གིས་ཁོ་རང་ཚོ་གོ་སྒྲིག་བྱས་ཡག་དེ་དཔེ་ཡག་པོ་འདུག་བསམ་གི་འདུག་ད་མ་འོངས་པ་ན་དེ་ནི་བརྗིད་ཡག་དང་ཡག་པོ་ཡོང་ཡག་གི་རེ་བ་བསྒྲུབས། རེད་ད་ལྟ་ཉིན་གྲངས་གཉིས་ཀྱི་བོད་ཀྱི་དུས་སྟོན་གྱི་སྐུ་མགྲོན་གཙོ་བོ་དེ་ད་སྐྱབས་རྗེ་ཨ་ཀྱཱ་རིན་པོ་ཆེ་ད་རང་ཞོགས་ཀས་ཆིབས་བསྒྱུར་གནང་ཤག་རིན་པོ་ཆེ་མཆོག་གིས་ཡང་ས་གནས་བོད་མི་ཚོ་ལ་བཀའ་སློབ་གནང་ཡག་འདྲ་བོ་དེ་འདྲས་བྱུང་ཡོད་ན་མེད་ན་གནང་ཡག་བྱུང་ཡོད་ན་ག་རེ་འདྲ་ཅིག་གསུངས་འདུག་རིན་པོ་ཆེ་གིས་ད་ལྟ་དུས་སྟོན་གྱི་བྱེད་སྒོ་ཁག་གི་ཐད་ལ་ཡང་དགོངས་ཚུལ་འདྲ་བོ་ཅིག་ག་རེ་གསུངས་འདུག། རེད་ད་རིན་པོ་ཆེ་ད་ནང་ཞོགས་ཀས་ང་ཚོ་བཀའ་སློབ་ཅིག་གནང་རོགས་གྱིས་ལན་ད་རིན་པོ་ཆེ་ན་ད་ག་རེ་འདི་འདྲའི་གི་བོད་པ་འཛོམས་འཛོམས་བྱེད་ཡ་དེ་ཁག་པོ་འདྲ་བོ་ཅིག་རེད་བ་ལྟས་ཡིན་འདི་དེ་ལ་རིན་པོ་ཆེ་ཐུགས་མཉེས་ཞེ་པོ་བྱུང་ཤག་ཨ་ནི་འདི་ནང་བཞིན་ཅིག་མ་འོངས་པ་ན་བུ་དང་འདི་ཚོ་ལ་ཏོག་ཙམ་ཅིག་དོ་སྣང་བྱས་ནས་ང་ཚོ་བོད་པ་གི་རིག་གཞུང་དང་དེ་ནི་ངོ་སྤྲོད་བྱེད་ཐུབ་ཡ་དེ་གལ་ཆེན་པོ་རེད་གསུངས་ནས་ཨ་ནི་ད་ནང་ཞོགས་ཀས་བཀའ་སློབ་གནང་སོང། གཞི་གང་སྤྱིར་བཏང་འདི་ཡང་ད་རྒྱལ་སའི་མངའ་ཁུལ་ལ་བོད་མི་གནས་སྡོད་བྱེད་མཁན་གང་འཚམས་ཡོད་རེད་འདི་དང་མཉམ་དུ་ཡང་བོད་པའི་རིག་གཞུང་ལ་དོ་སྣང་ཡོད་མཁན་བོད་པའི་རིག་གཞུང། དྲ་བའི་གི་གང་ལྟར། ད་དྲ་བའི་གཟིགས་སྐོར་ཡང་ནང་ཆོས་ཉམས་ལེན་བྱེད་མཁན་ད་དེ་འདྲའི་བལ་པོ་དང་ནི་སོག་པོ་ཡུལ་ནས་ཡང་དེ་འདྲའི་མི་གང་འཚམ་ཡོད་ས་རེད་འདི་སྐྱེ་ཡོན་འདི་བ་ལ། དེ་འདྲས་དེ་རིང་ཡང་འབྲེལ་བ་བྱེད་ཐུབ་མེད་ན་ག་འདྲས་ཡིན་ན་ཡང་བོད་ཀྱི་དུས་སྟོན་དང་མཉམ། རེད་རེད་ད་ད་ལོ་ང་ཚོ་འདིར་ད་ལོ་གཅིག་སྔོན་འགྲོ་འདྲ་བོ་གཅིག་བལྟས་སོ་ང་ཚོ། ག་འདྲི་འདྲ་བོ་ཅིག་ཡོང་གི་འདུག་བསམ་ནས་དང་པོ་དེ་འདྲི་སྔོན་འགྲོ་འདྲ་བོ་ཅིག་ཡིན་ར་ད་མ་འོངས་པ་ན། དམིགས་ཡུལ་གཙོ་བོ་དེ་ང་ཚོ་ད་ལྟ་བོད་པ་ཚོ་འཛོམས་བསྡད་ཡོད་རེད་ད་ག་རེ་ལ་བོད་པ་རང་གི་རིག་གནས་ངོ་སྤྲོད་བྱེད་ཀྱི་ཡོད་དེ་ཡང་མི་རིགས་གཞན་པ་དེ་ཚོ་སླེབས་དུས་ཁོ་རང་ཚོ་དེའུ་མི་འདུག་ཨ། འདི་ཡི་གི་ད་ཅིག་ཡང། ལོ་ཕལ་ཆེར་ལྔ་དྲུག་ཅིག་དེ་འདྲི་འགྲོ་ནས་ཡག་པོ་ཆགས་སོང་བ་ཡིན་ན། འདི་ནི་ཡང་ང་ཚོ་བོད་པ་དང་མཉམ་དུ་ཨ་ནི་ད་འདི་བ་ལ་རྒྱལ་སའི་ཉེ་འཁོར་ལ་སོག་པོ་མང་པོ་རེད་དེ་འདྲིའི་དང་ཡང་བོད་པ་གི་རིག་གནས་དང་འབྲེལ་ཡོད་གི་མི་རིགས་ཅིག་ཆགས་ཀྱི་འདུག་སོག་པོ་འདྲ་བོ་ཡིན་ན་ད་སོག་པོ་གི་ད་ད་ང་ཚོ་དེ་ནང་ཆོས་འདྲ་བོ་སྦྱང་ས་ཁོ་རང་དར་ས་ཁོ་རང་བོད་ནས་ཕར་དར་རྒྱུ་རེད་ད་ད་སོག་པོ་ཁོ་རང་ཚོ་འདོན་པ་དེ་འདྲིའི་འདོན་པ་ཡིན་ན་ད་བོད་ཡིག་སྒང་འདོན་དགོས་རེད་དེ་འདི་ང་ཚོ་དང་རིག་གནས་གི་དཔེ་འབྲེལ་བ་ཟབ་པོ་ཞེ་བོ་ཅིག་རེད་དེ་འདྲའི་ཡང་ཅིག་མ་འོངས་པ་ད་སོག་པོ་དང་དེ་འདྲིའི་འདྲ་བོ་ཅིག་ང་ཚོ་འབྲེལ་ཡོད་གི་མི་རིགས་འདི་ཚོ་ལ་ངོ་སྤྲོད་བྱས་ད་དེ་འདྲིའི་ད་ད་འདི་ཡོང་གི་རེད་བསམ་གྱི་འདུག། དེ་ནང་བཞིན་ད་ཅིག་ཡང་ང་ཚོ་འདི་ལ། ནང་ལོག་ལ་ཅིག་ཉམས་ཞིབ་བྱེད་མཁན་མི་རིགས་གཞན་པ་འདི་ཚོ་ཉམས་ཞིབ་བྱེད་ནས་ཨོ་བོད་པ་གི་རིག་གནས་དེ་འདྲིས་ཅིག་འདུག་ཨ་ཟེར། ཨོ་དེ་འདྲིས་ཀྱི་ཆ་རྒྱུས་མང་བ་ནི་ཡོད། རེད་ད་དེ་ནས་ཅིག་རིན་པོ་ཆེ་གིས་ད་ལོ་མང་པོ་ཅིག་གོང་ནས་ཅིག་བུ་ཕྲུག་ན་གཞོན་ཚོ་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་ལ་དོ་སྣང། ཡོང་ཡས་ཐད་ལ་རིན་པོ་ཆེ་གིས་ཐུགས་སྣང་ཆེན་པོ་གནང་གི་ཡོད་པ་ཅིག་དོ་སྣང་བྱུང་སོང། ང་ཡིན་པ་ཡིན་ན་ཅིག་གཟའ་མཇུག་བསླབ་གྲྭའི་བོད་གཟའ་མཇུག་བོད་ཡིག་བསླབ་གྲྭའི་གི་དགེ་རྒན་ཅིག་ཡིན་དེ་སྔ་ཡིན་ནའང་རིན་པོ་ཆེ་གིས་ཕྲུ་གུ་ཚོའི་ཁྲོད་ལ་སློབ་ཕྲུག་ཚོའི་གི་ཁྲོད་ལ་བོད་ཡིག་གི་ཡིག་གཟུགས་དང་དེ་འདྲའི་འགྲན་བསྡུར་བྱས་པ་ཡིན་ན་བྱ་གཟེངས་རྟགས་དེ་རིན་པོ་ཆེ་རང་གིས་གོ་སྒྲིག་གནང་གི་ཡིན་ལབ་ནས་གསུང་འདུག་གསུང་བ་ཅིག་དྲན་གྱི་འདུག་བྱེད་དུས་ཙམ་པ། ནུབ་ཕྱོགས་སྤྱི་ཚོགས་ནང་ལ་ཡོད་པའི་གི་ད་རྒྱལ་སའི་མངའ་ཁུལ་གཙོ་བོ་གྱུར་པའི་གི་ནུབ་ཕྱོགས་སྤྱི་ཚོགས་ནང་ལ་ད་གཞོན་ནུ་ན་གཞོན་ཞེ་བོ་ཅིག་མང་པོ་རེད། ཁོང་ཚོས་ཀྱི་ད་ཅིག་བོད་པའི་གི་རིག་གཞུང་དང་ཆོས་དང་སྐད་ཡིག་ལ་དོ་སྣང་བྱེད་ཕྱོགས་དེ་རིན་པོ་ཆེ་ཀྱི་ཐུགས་སྣང་འདྲ་བོ་ཅིག་ག་འདྲ་ཡོང་གི་འདུག་ཨ་ནི་ཅིག་དེ་དང་མཉམ་དུ་ཕ་མ་ཚོས་ཀྱི་འགན་ཁྱེར་ཕྱོགས་བོད་རིགས་སྤྱི་མཐུན་ཚོགས་པས་ཀྱི་ཕྱག་ལས་གནང་ཕྱོགས་དེ་ཚོ་ལ་ཡར་རྒྱས་གཏང་དགོས་ཡས་དང་འགྱུར་བ་གཏང་དགོས་ཡས་འདྲ་བོ་དེ་འདྲ་ག་རེ་གཟིགས་ཡོད་ན། རེད་ད་ང་ཚོ་ཨ་རིའི་འདྲ་བོ་ལ་མཚོན་པ་ཡིན་ན་ད་ནམ་རྒྱུན་ད་ལྟ་གསུང་དོན་ནང་བཞིན་གྱི་གཟའ་མཇུག་གཟའ་སྤེན་པ་དང་ཉི་མ་མ་གཏོགས་ཨ་ནི་བོད་ཡིག་སྦྱང་ཡག་དེ་ཚོ་འདྲ་བོ་ཅིག་རག་གི་མི་འདུག་ད་ལྟའི་བྱ་ཁང་སྟབས་བསྟུན་འདྲ་བོ་རེད་བ། ཡིན་ནའང་ད་ཅིག་དེ་འདྲིས་ཅིག་ཡོད་པ་དེ་ཡག་པོ་རེད་བསམ་ནས་སྔོན་མ་ནས་དགའ་བོ་སོ་སོ་དགའ་བོ་བྱུང་ཡོད་སྔོན་མ་དེ་ཧ་གོ་དེ་ཨ་དཔེ་ཡག་པོ་འདུག་བ་བསམ་སོང་ར་ད་ཡིན་ནའང་ང་ཚོ་ཅིག་ཡག་པོ་ལ་ཡག་དྲགས་ཡོད་བ་མ་རེད་ལྷག་པར་དུ་ད་ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་ཨ་ནི་ལྷག་པར་དུ་ད་ང་ཚོ་གཅིག་གནས་སྟངས་དེ་འདྲི་སྐྱོ་པོ་གཅིག་ཆགས་ནས་ཨ་ནི་བོད་པ་འདི་ཚོ་ལ་གཅིག་བོད་ཡིག་གི་དོ་སྣང་དེ་མང་ཙམ་བྱས་ན་བསམ་བསམ་འདྲ་བོ་ག་དུས་ཡིན་ན་དྲན་གི་ཡོད་ད་གཅིག་ཕྲུ་གུ་འདི་ཚོ་ལ་ང་ཚོ་ཕྲུ་གུ་འདི་མང་ཆེ་ཤོས་གི་གཅིག་བོད་སྐད་ཡག་པོ་གཅིག་རྒྱག་ཤེས་མ་ཤེས་འདྲ་བོ་གཅིག་དེ་འདྲི་བྱེད་དེ་སོ་སོ་བློ་ཕམ་གཅིག་བྱུང་གི་འདུག་ད་ཨ་ཁིག་ད་འདི་འདྲི་འགྲོ་འགྲོ་བ་ཡིན་ན་ང་ཚོ་མི་རིགས་དེ་ད་མི་ཐོག་ག་ཚོད་གཅིག་ལ་ཨ་ནི་སོ་སོ་གི་སྐད་ཡིག་དེ་གནས་ཐུབ་གི་ཡོད་དམ་ཟེར་ད་མི་རིགས་གནས་མ་གནས་ཟེར་ཡ་དེ་ད་ང་ཚོ་ད་དྲག་ཅིང་འབྲི་བ་ལ་བལྟ་གིར་བ། དེས་ན་སྐད་ཡིག་དེ་གཉིས་ཐབས་ཀྱི་ཡོད་ན་བསམ་བསམ་དེ་ག་དུས་ན་ཅིག་བློ་འཚབ་ཅིག་ཡོང་གི་འདུག་ལྷག་པར་དུ་ད་ང་ཚོ་མ་གཏོགས་གཞོན་སྐྱེས་དེ་ཚོ་བག་འགྲོ་ནས་བོད་སྐད་རྒྱབ་སྟེ་གོ་ལ་མ་གོ་ལ་བྱས་ཏེ། སེམས་འཚུབ་ཡོང་སྡོད་ཀྱི་འདུག་ད་ཡིན་ནའང་དེ་ལ་ཅིག་དམིགས་བསལ་གྱིས་འདི་བྱེད་དགོས་ཀྱི་འདུག་ཟེར་ཡག་གི་ཡང་སོ་སོ་ལ་ཐབས་ལམ་གྱི་ཞི་བ་ཞུ་ནི་ལྟ་ཡག་མི་འདུག་དེ་མེད་དུས་ཨ་ནི་བློ་ཕམ་བློ་ཕམ་རང་བྱེད་ནི་བསྡད་ཡག་མ་གཏོགས་ནི་མི་འདུག་ད་ཡིན་ནའང་ཅིག་ང་ཚོ་ཅིག་ག་དུས་ན་ཅིག་ཕ་མ་ཚོ་གི་དོ་སྣང་ཞིག་བྱེད་གནང་ཐུབ་ན། ཨ་ད་འདི་ཕན་གི་རེད་བསམ་འདུག་ད་ཡིན་ན་ང་ཚོ་ཕ་མ་མ་རེད་ཨ་ནི་ཕ་མ་ཚོ་ཞིག་བྱེད་གནང་རོགས་བྱེད་ཟེར་དེ་ལབ་ཡས་བདེ་བོ་རེད་ན་དེ་ཕ་མ་ཚོ་དཀའ་ངལ་ཡོད་ཨ་དེ་ཧ་གོ་གི་འདུག་འདི་ཡིན་འདི་ཡིན་ད་ཅིག་གཟའ་མཇུག་དང་དེ་འདྲས་ཨ་ད་ད་ང་ཚོ་དེ་ལ་གོ་བསྡུར་བྱེད་ཡ་དང་ཅིག་དེ་འདྲས་འགྲོ་གི་ལྟས་ཟེར་ཅིག་ཕྲུ་གུ་ལ་ང་ཚོ་ཡིན་ན་ཅིག་གང་ཐུབ་ཐུབ་གི་ཕྲུ་གུ་འདི་ཚོ་ད་ཅིག་མདུན་ལ་ད་བོད་བོད་ཀྱི་རིག་གནས་ལ་ཅིག་དོ་སྣང་བྱེད་ཡ་ལ་ག་ས་ག་བ་ནས་ཨ་ནི་ཅིག་རྒྱབ་སྐྱོར་འདྲ་བོ་ཅིག་བྱེད་ཐུབ་ན་བསམ་རྒྱུ་ད་དེ་མ་གཏོགས་ཐབས་ཤེས་འདྲ་བོ་ཅིག་རག་ན་ད་ཨ་འདི་བྱས་ན་ཡག་པོ་འདུག་ཟེར་གྱི་འདུག་ད་བསམ་བློ་ག་ཚོད་བཏང་བ་ཡིན་ན་ང་རང་ལ་རག་གི་མི་འདུག། རེད་ད་དེ་ནས་ཅིག་ངས་དྲི་བ་ཕྱེད་ཀ་ཙམ་ཅིག་དུས་ཚོད་ཕྱེད་ཀ་ཙམ་ཅིག་རྭ་རྒྱ་དགོན་པའི་སྐོར་ལ་ཁྱུག་ཙམ་བཀའ་མོལ་ཞུས་ན་བསམ་སོང་ད་ཆོས་ཚོགས་འདི་རྒྱལ་སའི་མངའ་ཁུལ་ལ་ཅིག་གང་འཚམ་གསར་བ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ལ་བཙུགས་ནས་ད་གསར་འཛུགས་བྱས་པ་རེད་ཟེར་དགོས་རེད་གང་ལྟར་དེ་འདྲ་བྱས་ནས་ལོ་གཉིས་གསུམ་ལྷག་མི་འགྲོ་གི་ཡོད་ས་མ་རེད། ཆོས་ཚོགས་དེའི་སྐོར་ལ་ངོ་སྤྲོད་ཅིག་གནང་དང་ཐོག་མར་དེ་རྒྱལ་སའི་མངའ་ཁུལ་ལ་གསར་འཛུགས་གནང་དགོས་ཡས་ཀྱི་གནས་སྟངས་འདྲ་བོ་དེ་ག་འདྲ་ཞིག་ནས་བྱུང་ར་བས། ཨ་ནི། འདི་དང་བཅས་པ་གི་རྒྱབ་ལྗོངས་ལོ་རྒྱུས་ཅིག་གསུང་གནང་དང། ད་ད་ལྟ་རྭ་རྒྱ་ཆོས་ཚོགས་ཟེར་དེ་རྭ་རྒྱ་ཟེར་དེ་ད་མིང་བཏགས་ཡས་དེ་ང་རང་གི་ཕ་ཡུལ་དགོན་པ་གི་མིང་རེད་བ། ངའི་དགོན་པ་གི་མིང་ལ་རྭ་རྒྱ་ལབ་པ་རེད་བྱས་ཙང་འདི་གི་མིང་ཟུར་བྱས་ནས་ཨ་ནི་ད་ཐེག་ཆེན་ནང་བསྟན་རིག་གཞུང། ལབ་ནི་ད་དེ་ང་ཚོ་ང་རང་བཏགས་རྒྱུ་རུ་རེད། ད་འདི་ང་ཉིས་སྟོང་བཅུ་བཞི་ལ་ཨ་རི་ལ་སླེབས་པ་རེད། ཉིས་སྟོང་བཅུ་བཞི་ལ་ཨ་རི་ལ་སླེབས་སྐབས་དེ་ལ་ང་ཚོ་རྒྱལ་ས་གི་ཉེ་འཁོར་ལ་བོད་པ་གི་ཆོས་ཚོགས་ཡོག་མ་རེད། བོད་པ་གི་ཆོས་ཚོགས་དེ་དུས་ཡོག་མ་རེད་ནི་ཡང་དེ་དུས་སྐབས་ལ་ཅིག་ང་རང་ཕི་གེ་ལ་སྤྱི་ཐང་ད་ག་ཟིང་ཁང་པ་འདྲ་བོ་ཅིག་ལ་ཨིན་དྲི་ཅིག་ཉིས་སྟོང་བཅོ་ལྔ་དེ་འདྲི་བསྡད་དེ་རེད། དེ་དུས་ཅིག་མི་དེ་འདྲི་ཡང་ནང་ལོག་ལ་སླེབས་ཟིག་ཅིག་ཨ་ནི་ང་ཚོ་ལ་ཆོས་ཚོགས་ཅིག་ཡོད་ན་ཡག་པོ་འདུག་ཨ་ནི་དེ་འདྲི་འདྲ་བོ་ཅིག་རེ་བ་འདྲ་བོ་རྒྱབ་མཁན་ག་ལ་གང་འཚམ་ཅིག་འདུག་ད་སོ་སོ་བསམ་པ་ལ་ཨ་ལེ་ཨ་ད་རྒྱལ་སའི་ཁུལ་ལ། བོད་པ་གི་ཆོས་ཚོགས་ཅིག་ཡོད་ན་ཡག་པོ་འདུག་ཨ་བསམ་ནས་ད་ང་ཚོ་གཅིག་དབྱིན་ཇི་གི་ཆོས་ཚོགས་དང་དེ་འདྲ་ཡོད་ར་ད་ཡིན་ན་འདི་ཚོ་ལ་ཡང་བོད་པ་དང་འབྲེལ་བ་འདྲ་བོ་ཅིག་ཆགས་ཐུབ་མི་འདུག་ཨ་ད་ང་ཚོ་བོད་པ་གི་རང་གི་ཡིན་ན་ཡག་འདུག་བསམ་ཡ་དེ་སེམས་ལ་ཤུགས་ཆེན་པོ་ཅིག་ཉར་བསྡད་པ། དེ་འདྲ་བྱས་ནས་ཨ་ནི་དེའི་རྗེས་ལ་ཉིས་སྟོང། བཅུ་དྲུག་ལ་ང་མ་གི་ཨིན་ཌི་ཡ་ན་ད་ད་ཨ་རྒྱ་རིན་པོ་ཆེ་གི་ཆོས་ཚོགས་སྟག་འཚེར་རིན་པོ་ཆེ་གི་ད་ངོ་མ་གི་ད་ད་ཆོས་ཚོགས་དེ་ལ། འགྲོ་ནས་ལོ་གཉིས་ཟིག་ལ་ད། དེ་དེ་རེད། ད་དེ་དེ་ཡི་སྐབས་དེ་ལ་ཨ་ནི་ང་ཚོ་དེ་ལ། ད་ལྟ་འབྲི་གུང་གི་ཆོས་ཚོགས་དེ་ཨ་ནི་རྗེས་ལ་སྐྱོང་རེད། ད་ཡིན་ན་ང་རང་གི་བསམ་བློ་ལ་སྔོན་མ་ནི་དེ་འདྲའི་བསམ་བློ་ཅིག་ཡོད་བ་བྱས་ཨ་ནི་འདིའི་སྒང་དེ་ལ། ཨ་ནི་ང་ཚོ་ད་ཡང་དུ་བ་གི་མིང་དུ་བཟོ་བའི་ཅིག་ད་དེ་འདྲའི་གི་རེ་བ་འདྲ་བོ་སྔོན་མ་ནི་རྒྱབ་ནས་ང་རང་གི་ཨ་ད་ལྟའི་ཅིག་ཡང་ཅིག། ཁས་ལེན་འདྲ་བོ་ཅིག་ཡོད་དེ་ད་ད་ག་རང་བསམ་བློ་འདྲ་བོ། རྒྱལ་ས་དང། སྒང་ལ་ཁར་སོ་བ་ད་ཚད་ཡོང་ཡ་འདྲ་བོ་སོ་སོ་ཆོས་ཚོགས་རྒྱབ་ན་བསམ་འདི་བསམ་བློ་ཅིག་ཅིག་ད་ཉི་མ་དེ་ང་ཚོ་ཅིག། མི་ཡི་གཤིས་ཀ་ལ་དང་པོ་བསྡད་ས་དེ་ལ་གཅིག་ཁོ་སེམས་འགྲོ་ཡང་ཆགས་འགྲོ་གི་དོ་བ། དེ་འདྲའི་གི་གཅིག་སོ་སོ་བསམ་བློ་འགྲོ་གི་དང་ད་རྒྱལ་ས་ལ་ཨ་ནི་གཅིག་བོད་པ་གི་སྤྱི་ཚོགས་གཅིག་ཡང་ཞིར་ཡོང་ན་ཡག་པོ་འདུག་བ་བསམ་ནི། ད་གཅིག་ས་ཆ་གཞན་པ་རེ་འགའ་ཞིག་གཅིག་དགེ་ཕྲུག་འདྲ་བོ་དེ་འདྲའི་ཡོད་ཁོ་ཚོ་གཅིག་ཡོང་རོགས་གཅིག་ལབ་ན། ད་རྒྱལ་ས་གི་ཉེ་འཁོར་དེ་ང་འདྲ་བོ་ན་གཅིག་གལ་ཆེན་པོ་གཅིག་མཐོང་སོང་ག་རེ་ལབ་ན་ང་ཚོ་དེ་ནི་རླུང་འཕྲིན་ཁང་གཉིས་ཡོད་རེད་འདི་ཚོ་ལ་བརྟེན་ནི་ཡང་མ་འོངས་པ་ན། བོད་ཀྱི་རིག་གཞུང་ལ་ཏོག་ཙམ་ཕན་ཐོགས་པ་ཡིན་ན། སྤྱི་ཚོགས་སྒང་ལ་ཤུགས་རྐྱེན་ཆེན་པོ་ཅིག་ཐེབས་ཐུབ་ཀྱི་རེད་བསམ་ནས་ད་ང་གཙོ་བོ་དམིགས་ཡུལ་འདྲ་བོ་དེ་བཟུང་བ་རེད་ད་བོད་པ་གི་རིག་གནས་སྒང་ནས་ང་ཚོ་མ་འོངས་པ་ན་ཨ་རིའི་ནང་ལ་བག་ཅིག་ཤུགས་རྐྱེན་འདྲ་བོ་ཅིག་ཐེབས་ཐུབ་ན་བསམ་ནས་ད་འདི་ངས་ཨ་རི་བའི་རྒྱལ་ས་ལ་ད་ང་ཚོ་ཆོས་ཚོགས་བཙུགས་པའི་དམིགས་ཡུལ་གཙོ་བོ་འདྲ་བོ་ཅིག་རེད། འདི་གོང་ལ་ཡང་ཆོས་ཚོགས་དེ་འདྲའི་གང་ལྟ་ཆོས་ཚོགས་ཁག་གི་འགོ་ཁྲིད་ནས་འབྲེལ་ཡོད་དེ་འདྲའི་ད་དགེ་འདུན་པ་དང་མཁན་པོ་དེ་འདྲའི་ཁ་ཤས་ཅིག་མཉམ་དུ་བཀའ་མོལ་ཞུས་བྱུང་སོང་མང་པོ་ཅིག་གིས་གསུང་ཡས་དེ་ས་གནས་འདིའི་ནང་ལ་ཆོས་ཚོགས་བཞི་ཡོད་བ་ཡིན་ནའི་བོད་པ་ཚོ་གིས་འདི་བེད་སྤྱོད་བཏང་ཐུབ་མི་འདུག་གསུང་ཡས་དེ་མང་པོ་ཅིག་གིས་གསུང་བསྡད་ཀྱི་འདུག་དེ་བྱས་དུས་རིན་པོ་ཆེ་ལ་ཡང་འདི་འདྲ་ཅིག་མཐོང་སྣང་ཡོང་གི་འདུག་ད་གཞི་གང་གཅིག་འདི་རྒྱལ་ས་མངའ་ཁུལ་ལ་རིན་པོ་ཆེ་རང་གི་ད་དམིགས་ཡུལ་དགོངས་པ་དེ་ཚོ་ས་གནས་བོད་པ་ཚོ་ལ་ཕན་བཏང་ཕན་ཐོགས་ཐུབ་ན་ས་གནས་བོད་པ་ཚོ་གི་རིག་གཞུང་སྦྱང་ས་ཀྱི་བསྟི་གནས་ཅིག་བཟོ་ཡས་ཀྱི་ཐུགས་རེ་གནང་ཡོད་རེད་དེ་ཡང་འདི་གནང་བ་བཞིན་ས་གནས་བོད་པ་ཚོ་གིས་ཆོས་ཚོགས་དེ་བེད་སྤྱོད་མང་རེ་རོ་ཞིག་བཏང་ཐུབ་དེ་ཡོང་ཡས་མང་རེ་རོ་ཞིག་དོན། ད་དེ་ང་ཚོ་ལྟ་ཡག་རེད་བསམ་མི་འདུག་ད་ལྟ་ང་ཚོ་ཆོས་ཚོགས་རེ་བས་ན་གསར་བ་རེད་གསར་བ་རེད་ཨ་ནི་བོད་པ་ཚོ་ཞེ་པོ་ཞེ་པོ་འདྲིས་ཤ་ཡོད་མ་རེད་ཨ་ནི་ང་རང་ད་ལྟ་འདམ་ས་ས་ཆ་ན་ཡང་གཅིག་ཏོག་ཙམ་ཐག་རིང་པོ་རེད་བ་དཔེར་ན་ངའི་བསམ་པ་ལ་ད་དེ་ང་ཚོ་ཕན་ཐོགས་མི་ཐོགས་ཟེར་ཡག་དེ་ང་ཚོ་ལས་ཆོས་ཚོགས་ངོས་ནས་ཀྱི་བོད་པ་རིག་གནས་ལ་ང་ཚོ་ངོས་ནས་རྒྱབ་སྐྱོར་ག་ཚོད་བྱེད་ཀྱི་འདུག་དེ་གལ་ཆེན་པོ་ཆགས་ཀྱི་འདུག་བསམ་མོད། ད་ང་ཚོ་ངོས་ནས་ད་ལྟ་གི་འདི་འབྲེལ་འགྲོ་བ་ནི་ཡང་ཅིག་རིག་གནས་དང་འབྲེལ་ཡོད་ཀྱི་ང་ཚོ་བོད་པ་གི་ད་དེ་མ་གཏོགས་ཕྱི་ཕྱོགས་རང་ནི་ད་ང་ཚོ་བོད་པ་ཚོ་སྤྱིར་བཏང་འདི་ས་ཆ་གཅིག་པོ་མ་རེད་ག་ས་ག་ཡིན་ནའི་ད་ཕྱི་ཕྱོགས་ནི་ལྟས་ཚེ་ང་ཚོ་བོད་པ་ལྟས། སྤྱི་ཚོགས་དང། རྒྱ་གར་འདྲ་བོ་བལྟ་བ་ཡིན་ན་ཏོག་ཙམ་ཐག་རིང་པོ་འགྲོ་གི་རེད་བསམ་གྱི་འདུག་ད་ལྟའི་གཅིག་ནི་ཁག་ཡོད་མ་རེད་སོ་སོ་ལ་ལས་ཀ་དང་དེ་འདྲའི་མང་པོ་ཅིག་གི་དཀའ་ངལ་རེད་བ། དེ་འདྲའི་མ་གཏོགས་ད་རིག་གནས་དང་དེ་འདྲའི་སྒང་ནས་བསམ་བློ་བཏང་བ་ཡིན་ན། ཏན་ཏན་ང་ཚོ་ལ་དེ་འདྲའི་སོ་སོ་ངོས་ནས་ཡོད་སྐོར་ཅིག་ཐུབ་པ་ཡིན་ན། ད་ང་ཚོ་ཕར་ཚུར་གཉིས་ཀྱི་མཉམ་འབྲེལ་བྱེད་དགོས་རེད་བ། ང་ཚོ་ངོས་ནས་མཐར་ཕྱིན་མ་བྱས་རོགས་ཨ་ནི་བོད་པ་ཡོང་གི་མི་འདུག་ལབ་ནི་བལྟ་བསྡད་པ་ཡིན་ན་དེ་ཡོང་མ་རེད་བ། ང་ཚོ་ངོས་ནས་མཐར་ཕྱིན་བྱས་པ་ཡིན་ན་བོད་པ་ཚོ་ངོས་ནས་ཧ་གོ་ན་ཏན་ཏན་རྒྱབ་སྐྱོར་ཅིག་ཡོང་གི་རེད་བསམ་འདུག་དེ་བྱས་པ་ཡིན་ན་ནི་མ་འོངས་པ་ན་བོད་པ་གི་རིག་གནས་ལ་ཅིག་ཤུགས་རྐྱེན་འདྲ་བོ་ཅིག་ང་ཚོ་ཐེབས་ཐུབ་ན་སི་ད་ང་ཚོ་རྒྱ་སེ་ཉེ་ཁེ་ལ་ཡོད་རྒྱུ་མང་ཆེ་བཞིན་གཅིག་དེ་སི་ད་ང་ཚོ་བོད་པ་སྤྱི་ཚོགས་ནང་ནས་སློབ་སྦྱོང་ཡོད་རྒྱུ་རྐྱང་རྐྱང་རེད་བ་རང་གི་རིག་གནས་དང་འདི་ཚོ་ལ་ད་གཏོང་བ་བསམ་མཁན་རྐྱང་རྐྱང་ཆགས་བསྡད་ཡོད་རེད་དེ་ཡིན་དུས་ཏན་ཏན་ད་ང་རང་གི་བསམ་བློ་ངོ་མ་དེ་འདྲས་རེད་ད་ཅིག་ཕན་ཐོགས་གི་རེད་བསམ་ཡས་གི་དམིགས་ཡུལ་ཅིག་ཡོད་ཨ་འདས་ང་ཚོ་ག་ལེ་ག་ལེ་རེད་མ་གཏོགས་རིག་གནས་གི་ནི་བ་དེ་ལོ་གཅིག་དང་གཉིས་གསུམ་དེ་འདྲ་གཅིག་མ་རེད་ལོ་བཅུ་དང་བཅོ་ལྔ་ཉི་ཤུ་ལ་ཕར་རྒྱང་སར་འགྲོ་དགོས་འདུག་དེ་འདྲ་ད་ང་འདི་སླེབས་ནས་ལོ་གསུམ་བཞི་མ་གཏོགས་འགྲོ་དགོས་མ་ཉིས་སྟོང་བཅུ་དགུ་ལ་ང་ཚོ་སླེབས་དེ་འདྲ་འདིའི་ནང་ལོགས་ལ་ང་ཚོ་གཅིག་འདི་རེད་ཟེར་ཡ་དེ་ཁག་པོ་ཞིག་རེད། གལ་ཆེ་བ་གཅིག་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ག་དུས་ཡིན་ནའི་ནུབ་ཕྱོགས་ད་ཁུལ་ལ་ཡོད་པའི་གི་ཆོས་ཚོགས་ཁག་ཨ་དེ་ག་ནང་བཞིན་ད་རྒྱ་གར་ནང་ལ་ཡོད་པའི་དགོན་པ་གྲྭ་ཚང་མང་པོ་ཞེ་པོ་ཅིག་ཡོད་རེད་འདི་ཚོ་ཚང་མ་བསླབ་པ་སློབ་གཉེར་བྱེད་སའི་གི་བསྟི་གནས་ཅིག་བཟོ་དགོས་ཡས་ཡིན་པ་དེ་ད་ཆོ་ག་ཕྱག་ལེན་ཞལ་འདོན་འདོན་ཡས་ཙམ་མ་ཡིན་པའི་བསླབ་པ་སློབ་གཉེར་བྱེད་སའི་གི་བསྟི་གནས་ཅིག་བཟོ་ཡས་དེ་གལ་ཆེན་པོ་ཡིན་པའི་སྐོར་ལ་ད་བཀའ་སློབ་ཡང་ནས་བསྐྱར་དུ་གནང་གི་ཡོད་རེད། འདི་འདྲའི་ཐོག་ལ་ཡང་རྭ་རྒྱ་ཐེག་ཆེན་གླིང་རིག་གཞུང་བསྟི་གནས་ཁང་གི་ཞབས་འདེགས་འདྲ་བོ་ཅིག་མང་ལོས་གྲུབ་ཐུབ་ཀྱི་ཡོད་རེད་ད་དེ་རིག་གཞུང་གི་བོད་པའི་གི་ནང་ཆོས་བསླབ་པ་སློབ་གཉེར་བྱེད་སའི་གི་བསྟི་གནས་ཅིག་བཟོ་ཐུབ་པའི་ཐད་ལ་རིན་པོ་ཆེ་གི་འབད་བརྩོན་འདྲ་བོ་ཅིག་ག་འདྲས་གནང་གི་ཡོད་ཡང་མི་ས་གནས་མི་མང་ཚོགས་གི་དོ་སྣང་འདྲ་བོ་ཅིག་ག་འདྲས་ཡོང་གི་འདུག། ང་ཚོ་བོད་པ་སྤྱི་ཚོགས་ཀྱི་ད་སྔོན་མ་གི་ཁོ་ལུགས་སྲོལ་ལབ་ན་འདྲ་གཤིས་ཀ་ཟེར་ན་འདྲ་དེ་འདྲའི་ཅིག་གི་ང་ཚོ་མི་སྐྱ་ནང་ལོགས་ལ་ནང་ཆོས་སྦྱང་མཁན་ད་བོད་པ་ལ་སྤྱིར་བཏང་ཉུང་ཉུང་རེད། ཡང་གྲངས་ཀ་གི་བལྟས་པ་ཡིན་ན་ཟེར་བ་རེད་ད་མི་སྐྱ་ནང་ད་དེ་ཕལ་ཆེར་ང་ཚོ་བོད་པ་ལ་དེ་ལུགས་སྲོལ་དེ་ལུགས་སྲོལ་ཆགས་ཤག་བསམ་གི་འདུག་ང་རང་ག་རེ་ཟེར་ན་སྔོན་མ་ནི་ད་ཅིག་ནང་ཆོས་སྦྱང་ཡ་དེ་སྐུ་ཞབས་དང་འདི་ཚོ་གི་ལས་ཀ་འདྲ་བོ་ཅིག་བྱེད། ད་སྐུ་མདུན་གི་གསུངས་ནས་ནི་མི་སྐྱ་ཁ་ཤིག་ཁ་ཤིག་ཅིག་ཡོང་དགོས་རེད་ད་ད་དེ་གྲངས་འབོར་ཉུང་ཉུང་ཞིག་རེད། འདི་ཡིན་དུས། ཅིག་ནང་ཆོས་ངོས་ནས་ང་ཚོ་འགྲོ་བ་ལ་བོད་པ་རང་ལ་ད་ཕན་ཐོགས་ཡ་ད་ང་རང་ངོས་ནས་ཡང་ད་ལྟ་བར་དུ་གོ་སྒྲིག་ཡག་པོ་བྱེད་ཐུབ་མ་སོང་ག་རེ་ད་ང་ཚོ་ཅིག་སྤྱི་ཚོགས་ལ་སྤྱིར་བཏང་ཕན་ཡག་གི་ཅིག་ནང་ཆོས་ངོ་སྤྲོད་སྒོམ་སྒྲུབ་དེ་འདྲའི་གོ་སྒྲིག་བྱེད་ཡ་ལ་ད་ང་རང་དུས་ཚོད་མ་འདང་ད་ན་དེ་འདྲའི་འགྲོ་ལྷག་སོང་ར་ད་དེ་མ་ཡིན་པའི་གཞི་ཆེ་ཁག་ལ་ང་ཚོ་དཔེ་ཁྲིད་དང་དེ་ཚོ་ཡག་པོ་འགྲོ་བསྡད་རེད་དེ་ད་འདི་ད་འདི་ང་རང་འདྲ་བོ་ཅིག་ན་གང་ལ་གང་འཚམ་ཕན་གི་ཡོད་རེད་བསམ་དེ་དོ་སྣང་བྱེད་མཁན་ཡིན་ན་ཅིག་སོ་སོ་ངོས་ནས་ད་ལྟ་ང་རང་དགེ་ཕྲུག་འདི་ཚོ་ཡིན་ན་མང་ཆེ་ཤིན་མཐོ་སློབ་ཁུལ་རྒན་ལགས་འདྲ་བོ་རྐྱང་རྐྱང་རེད་ཨ་འདི་འདི་སོ་སོ་ངོས་ནས་དཀའ་ལས་བརྒྱབ་ནས་ད་བདུན་ཕྲག་གཅིག་གི་ནང་ལོགས་ལ་འཛིན་གྲྭ་ད་ལྟ་ང་ཚོ་ད་ལོ་ལོ་ངོ་གཉིས་གསུམ་ད་འཛིན་གྲྭ་ལ་དཔེ་དཀའ་ལས་རྒྱབ་འཛིན་གྲྭ་བཞི་ཙམ་འགྲོ་བསྡད་རེད་ཨ་འདི་ཡིན་ན་ཅིག་ལྷག་པར་དུ་ད་སྔོན་མ་ཡིན་ན་ལམ་རིམ་དང་འདི་ཚོ་ཁྲིད་ནས་ད་གང་ལ་གང་འཚམ་གོ་ཆོད་བྱུང་ཡོད་རེད་ཨ་འདི་རྗེས་ལ་ད་ང་ཚོ་ཅིག་ཁ་སང་དེ་བཤེས་སྤྲིང་དང་ད་ལྟ་རྩ་བ་ཤེས་རབ་དང་དེ་ཡང་དབུ་མ་གི་སྐོར་ནས་དེ་ཚོ་ཁྲིད་བསྡད་ཡོད་རེད། ཨེ། ཁོ་རང་ཚོ་དངོས་གནས་དོ་སྣང་དཔེ་ཡག་པོ་བྱེད་ཀྱི་འདུག། ད་ལྟ་དེ་འདྲ་དེ་རིན་པོ་ཆེ་གིས་སློབ་ཁྲིད་བྱེད་ས་མང་ཆེ་ཤོས་ཨ་མི་རི་ཀའི་མི་སེར་དེ་འདྲ་རེད་པས་ཡང་རྒྱ་མི་རིགས་དང་འདྲ་མི་ད་རིགས་ལྟ་འདྲ་མི་རིགས་འདྲ་མི་འདྲ་ཡོད་རེད་མི་རིགས་འདྲ་མི་འདྲ་ཡོད་རེད་ད་མང་ཆེ་ཞེས། རིན་པོ་ཆེ་མང་ཆེ་ཤོས་ཨིན་ཇིའི་ཐོག་ནས་འཁྲིད་ཀྱི་ཡོད་རེད་རྒྱ་སྐད་ཐོག་ནས་འཁྲིད་ཀྱི་རེད། ཨིན་ཇི་དང་རྒྱ་སྐད་གཉིས་ཆ་སྒང་འགྲོ་དགོས་རེད། ཨང་ལེན་ལེན། ད་ཐེངས་མ་གཅིག་ལ་རྒྱ་སྐད་སྒང་འགྲོ་དགོས་ཐེངས་མ་གཅིག་ལ་ཨིན་ཇི་སྒང་དུ་འགྲོ་དགོས་རེད། རྒྱ་སྐད་ནས་འཁྲིད་པའི་སྐབས་སུ་ཡང་ཅིག་བོད་དང་རྒྱ་ནག་འདྲ་བོ་ནས་ཅིག་མཉམ་ཞུགས་བྱེད་མཁན་དེ་འདྲ་ཡོད་མེད།

ཁྲིད་པའི་སྐབས་དེ་ལ་ད་ནང་ཆོས་རང་ཁྲིད་ནི་ཤག་ཤག་ཡོད་རེད་མ་གཏོགས་དེའི་ནང་ལོགས་ལ་ང་ཚོ་ད་ནི་ཅིག་ཆབ་སྲིད་དང་དེ་འདྲ་བཤད་ཡོད་མ་རེད་དང་བཤད་ས་ཡོད་མ་ཁོ་རང་ཚོ་ཡང་བསམ་བློ་བཏང་དགོས་འདུག་ད་ཡིན་ནའང་ཅིག་གཙོ་བོ་དེ་ཅིག་སྐུ་མདུན་གྱི་བཀའ་སློབ་དང་སྐུ་མདུན་གྱི་གསུང་དེ་ཚོ་ཡང་སེ་ཡང་སེ་ད་དེ་དྲངས་ཤོར་འགྲོ་འདུག་ད་ད་དེ་ཁོ་རང་ཚོ་ཡིན་ན་ཡང་ང་ཚོ་ལབ་སྟངས་ཅིག་གི་སྒང་ནས་ཕར་དུམ་བདེ་བོ་ཅིག་ལབ་ཡག་འགྲོ་ད་དེ་ཁོ་རང་ཚོ་ཡིན་ན་ང་ཚོ་བསམ་བཏང་དགོས་རེད་མ་གཏོགས་ཡང་ང་ཚོ་རང་གི་ཨུ་ཚུགས་རྒྱབ་འགྲོ་ཡ་དེ་ཡག་པོ་མི་འདུག་ཨ། བྱས་ཙང་དེ་འདྲའི་འདྲ་བོ་བྱས་ནས། ད་ད་ལྟ་བར་དུ་ང་རང་འདྲ་བོ་ན་ཅིག་སོ་སོ་གི་འོ་ཙམ་འོ་ཙམ་འདུག་བསམ་གི་ཡོད་ཁོ་རང་ད་ཅིག་ཁྲིད་ཡ་དེ་གི་ཁོ་ཚོས་དོ་སྣང་བྱེད་ཀྱི་འདུག་དོ་སྣང་བྱེད་ས་དེ་ཚོ་ཡང་ཅིག་ཁོ་རང་ཚོ་སློབ་གྲྭ་དེ་འདྲའི་དགེ་ལགས་དང། དེ་མ་ཡིན་པའི་ང་ཚོ་དེ་འདྲ་རེད་ད། རྩོམ་སྒྲིག་བྱེད་མཁན་དང་དེ་འདྲའི་གསར་འགྱུར་བ། དེ་འདྲ་བྱས་ཏེ་ནི་ཁོ་ཚོ་ཅིག་ཡང་རྩོམ་སྒྲིག་བྱེད་མཁན་དང་དེ་འདྲའི་འདྲ་བོ་ད་མང་ཆེ་ཤོས་ངའི་ད་ལྟ་ནང་ཆོས་ཁྲིད་ས་དེ་ཚོ་བལྟས་ཅིག་ཆོས་རིག་གནས་ལ་དོ་སྣང་ཡོང་མཁན་རྐྱང་རྐྱང་རེད་དེ་འདི་ཁོ་རང་ཚོ་དངོས་གནས་ཅིག་དོ་སྣང་ཡག་པོ་བྱེད་ཀྱི་འདུག་འདི་མ་འོངས་པ་ན་ཏན་ཏན་ཅིག་ང་ཚོ་མི་རིགས་ཁ་ཤས་ཅིག་ལ་ཕན་གྱི་རེད་བསམ་ནས་དེ་འདྲའི་འདྲ་བོ་རེ་བ་ཅིག་རྒྱག་གི་ཡོད། ད་ག་འདྲ་ཤོད་ཐ་མ་འདྲ་བོ་བྱེད་ཀྱི་ཡིན་ད་རྭ་རྒྱ་དགོན་པ་གི་ཆོས་ཚོགས་འདི་གི་གཤམ་འོག་ལ་ཅིག་ག་འདྲ Basement ཟེར་དགོས་རེད་པ་དེའི་ནང་ལ་ནང་ཆོས་དང་ནང་ཆོས་བོད་ཀྱི་རིག་གཞུང་དང་འབྲེལ་བའི་དཔེ་ཆ་མང་པོ་ཞེ་པོ་ཅིག་འདུག་དཔེ་ཆ་དང་དེབ་དཔེ་དེབ་མང་པོ་ཞེ་པོ་ཅིག་འདུག་མ་འོངས་པ་ལ་ཡང་འདིའི་ནང་ལ་དཔེ་མཛོད་ལྟ་བུ་ཞིག་བཟོ་ཡ་གི་རིན་པོ་ཆེ་གི་དགོངས་པ་འདྲ་བོ་དེ་ཡོད་ན་མེད་ན། ངེས་རེད་རེད་ད་འདི་ངའི། ད་སྤྱིར་བཏང་འདི་བ་ལ་དེབ་རག་གི་མི་འདུག་ཨ་བོད་པ་གི་དེབ་རག་གི་ཁག་པོ་ཞིག་འདུག་ཨ་ནི་ང་རང་དགོས་ཡ་འདི་ཚོ་ངོ་མ་ནི་བསྐུར་རེ་བསྐུར་རེ་ལ་ནི་ད་རྒྱ་གར་འདྲ་བོ་ནས་ཕ་ཡུལ་འདྲ་བོ་ནས་བསྐུར་རེ་འདི་འདྲ་བྱས་ནས་ག་ལེར་གང་འཚམས་ཆགས་སོང་ཨ་ནི་གཅིག་དཔེ་མཛོད་ཅིག་བཟོ་ན་ཟེར་ང་རང་དཔེ་མཛོད་དེ་བསྡད་དུས་བ་ནི་བསྡད་ས་སྐྱིད་པོ་འདུག་སོ་སོ་ཡིན་ན་དེ་ཡང་དཔེ་ཆ་ཀློག་མཁན་ཅིག་ཡིན་ན་ཕན་ཐོགས་ཡ་དེ་འདྲ་བྱས་ད་གཙོ་བོ་དེ་ཨ་ནི་གཅིག། མི་སྐྱ་འདྲ་བོ་གཅིག་ན་ང་ཚོ་བོད་ཀྱི་རྒྱལ་རབས་ལོ་རྒྱུས་ཤིག་དགོས་དེ་གལ་ཆེན་པོ་རེད། འདི་ཡིན་འདི་ཡིན། ད་རྒྱ་གར་ནས་ང་ཚོ་ལྷག་པར་དུ་ཡང་འདི་བ་ལ་གོ་སྐབས་ཡག་ཅིག་ག་རེ་འདུག་ལབ་ན་ཨ་རི་ལ་ང་ཚོ་གཞན་པ་དང་མ་འདྲ་བ་ཨ་ནི་བོད་ནང་ནས་ཡང་ཅིག་ཁ་ཐུག་གི་ཨ་རི་ལ་ཡོང་མཁན་དེ་འདྲའི་ཡང་ལྐོག་ནས་ང་ཚོར་ཐུག་གི་མང་པོ་ཡོང་གི་འདུག་དེ་ཡིན་དུས་ཁོ་ཚོ་ཉི་མ་གཅིག་གཉིས་ཆོས་ཚོགས་ལ་བསྡད་པའི་སྐབས་དེ་ལ་ཨ་ནི་ཅིག་ང་ཚོ་རྒྱ་གར་ནས་ད་ལྟ་ངག་རྒྱུན་ལོ་རྒྱུས་འདྲ་བོ་ཡིན་ན་དེབ་གྲངས་ཆ་ཚང་ང་ཚོ་ཐབས་ཤེས་བཏང་ཡོད། དེའི་ནང་བཞིན། དཔེ་མཛོད་ཁང་ནས་བཏོན་པ་དེ་རེད་པ། དཔེ་མཛོད་ཁང་གི་ངག་རྒྱུན་ལོ་རྒྱུས་དེ་ཆ་ཚང་གཅིག་ག་རེ་ལབ་ན། བོད་ནང་ལ་བསྡད་མཁན་གྱི་གཅིག་ལོ་རྒྱུས་སྨྲ་བ་འདི་ཚོ་དེ་ལ་དཔེ་དོ་སྣང་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད། དེའི་ནང་བཞིན་གཅིག་ང་ཚོ་བཙན་བྱོལ་ནས་ཡོང་རྒྱུ་གི་དེབ་དེ་ཚོ་མང་ཆེ་ཤས་གཅིག་ལོ་རྒྱུས་སྒང་གི་དེ་ཕྱོགས་གཅིག་ལ་ངས་བསྡུ་གི་ཡོད་ག་རེ་ལབ་ན་ད་དེ་འདྲའི་བོད་ནང་ཡོང་རྒྱུ་དེ་ཚོ་ཉི་མ་གཉིས་བསྡད་ན་རེད་གསུམ་བསྡད་ན་རེད་སློབ་སྦྱོང་ཡོད་རྒྱུ་ཡིན་དུས་ཁོ་ཚོ་དེབ་ཀློག་ཡ་འདིའི་ནང་ལོགས་ལ་ག་ཚད་ཀློག་ཐུབ་ན་ཁོ་ཚོ་དེ་ཀློག་བཞག་གི་འདུག་ངས་ཡང་དག་ཀློག་མ་ཐུབ་ན་ང་ཚོ་གཅིག་ཀློག་ན་ག་ལ་གང་གསུམ་ཁོ་ཚོ་ངོ་སྤྲོད་བྱེད་རག་གི་འདུག་འདི་ཕན་ཅིག་ཐོགས་ཀྱི་འདུག་ད་གཉིས་ནི་ང་ཚོ་རྒྱལ་སའི་ཉེ་འཁོར་ནས་བོད་པ་མཚོན་པ་ཡིན་ན་ཅིག་ཡང་དེབ་ཀློག་ཡ་དེ་འདྲའི་དགའ་བོ་དེ་འདྲའི་ཡིན་ན་ད་དཔེ་མཛོད་ཁང་ད་ལྟ་ང་ཚོ་འདིའི་གྲོས་ཚོགས་དཔེ་མཛོད་ཁང་ཡོད་ད་ལྟ་དེའི་ནང་ག་དེའི་ནང་ང་སྔོན་མ་འགྲོ་དེའི་དཀའ་ལས་ཅིག་ག་རེ་འདུག་ལབ་ན་མིའི་མི་བ་དཀའ་ལས་འདུག་གྲགས་ཀྱི་འདུག་ཨ་ནི་དེབ་དེ་ཅིག་རག་མ་རག་དཔེ་དཀའ་ངལ་རག་གི་འདུག་བྱས་ཙང་ང་རང་གི་བསམ་པ་ལ་ད་དེ་ལ་ཅིག་མ་འོངས་པ་ན་ང་ཚོ་འདུ་བ་ལ་ཅིག་དེབ་ཀློག་མཁན་དེ་འདུས་ན་ཨ་ནི་ཐོ་གཅིག་བརྒྱབ་ནས་ཡར་ཡར་འདྲ་བོ་གཅིག། ངས་ཡང་ཡར་ཕྱི་ཕྱོགས་ལ་ཡོང་ནས་ཉི་མ་གཅིག་དང་གཉིས་ལ་སོ་སོར་དེབ་ཀློག་ན་ཀློག་ས་ཡོད་བ་གཅིག། འོ་དེ་འདྲའི་གི་དམིགས་ཡུལ་འདྲ་བོ་གཅིག་སེམས་ད་དེབ་ག་ལེར་ག་ལེར་གཅིག། དེ་འདྲའི་གི་ད་སྐོར་གཅིག་མར་ཤ་ལུ་ལ་ཕན་ཐོགས་ཡ་གཅིག། ཡང་སྐོར་གཅིག་ནང་ཆོས་རང་གི་ངིན་ཡང་ང་རང་གི་བལ་བྲེ་ད་ང་རང་ད་ཕན་ཐོགས་ཡ་ཟེར་དགོས་རོ། དེ་འདྲའི་འདྲ་བོ་གཅིག་ཨ་ནི་ཕྱོགས་གཉིས་འདྲ་བོ་གཅིག་ད་ཐོག་ཁ་ལ་ང་ཚོ་མཆོད་ཁང་ནང་ལ་ད་ད་བོད་ནང་ནས་ཐོན་རྒྱུའི། བཀའ་བསྟན་གཉིས་དཔེ་བསྡུར་མ་ཟེར་ཡ་དེ་ཡོད་རོ། ཨ་ནི་རྗེ་རིན་པོ་ཆེ་གི་གསུང་དེ་ཚོ་དཔེ་བསྡུར་མ་ཅིག་དེ་འདྲའི་གི་ཡང་དེ་ཚོ་ང་ཚོ་ང་རང་རང་ད་དགོས་ཡ་གི་ཕྱོགས་ཅིག་ནང་ཆོས་རང་ཅིག་ཨེ་འོ་དེ་ལ་ཡང་ཅིག་ལོ་རྒྱུས་དང་དེ་འདྲ་འདྲ་བོ་ཅིག་བྱས་ན་དེ་ཅིག་དེ་ཆ་ཚང་ལ་ཕན་ཅིག་ཐོགས་འགྲོ་གི་འདུག་བསམ་ནས་ད་དམིགས་འདྲ་བོ་ཅིག་བཟུང་གི། ལགས་རིན་པོ་ཆེ་ད་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལས་རིམ་དེ་དེ་ནས་མཚམས་བཞག་གི་ཡིན་ད་དེ་རིང་ད་ཟླ་བ་འདི་ཕྱི་ཚེས་ཉི་ཤུ་རྩ་ལྔ་དང་ཉི་ཤུ་རྩ་དྲུག་བཅས་ཉིན་གྲངས་གཉིས་ཀྱི་རིང་ལ་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་ལ་ཆགས་པའི་རྭ་རྒྱ་ཐེག་ཆེན་གླིང་དུ་བོད་ཀྱི་ཉིན་མོ་ཞེས་པའི་གི་ཉིན་གྲངས་གཉིས་ཀྱི་དུས་སྟོན་ཅིག་གོ་སྒྲིག་བྱེད་ཀྱི་འདུག་ད་དུས་སྟོན་འདི་གོ་སྒྲིག་གནང་དགོས་དོན་ག་རེ་ཡིན་མེད་ཨ་ཉིན་གྲངས་གཉིས་ཀྱི་དུས་སྟོན་སྐབས་སུ་ལས་འཆར་ཅིག་ག་རེ་དེར་བང་བསྒྲིགས་ཡོད་མེད་དེ་ག་ནང་བཞིན་རྭ་རྒྱ་དགོན་པའི་སྐོར་ལ་ཤིང་བཟའ་རིན་པོ་ཆེ་གིས་ངོ་སྤྲོད་ཞིབ་ཚགས་པོ་གནང་བར་ཐུགས་རྗེ་ཆེ་ཞུ། ལགས་སོ་ཐུགས་རྗེ་ཆེ།